གཞུང་འདིའི་གཏན་ཚིགས་ཀྱི་ནི་ཚུལ་གསུམ་ལའང་ཞེས་པ་ལས་འཕྲོས་ནས། སྔར་ལྟར་དོགས་པ་གཅོད་པ་ཡིན་གྱི། ཞེས་བྱ། གཏན་ཚིགས་ཀྱི་ནི་ཚུལ་གསུམ་ལའང་དེ་ཡིས་མ་གྲུབ་བཟློག་དོན་དང་འཁྲུལ་པ་ཅན་གྱི་གཉེན་པོ་རུ་ངེས་པ་བརྗོད་པར་མཛད་པ་ཡིན་ཟེར་དུས་ག་རེ་རེད་ཟེར་ན། ག་རེ་ཡོང་གི། ཡ་གིར་ག་རེ་ཡོང་གི། རྗེས་ཁྱབ་དང་ལྡོག་ཁྱབ་གྲུབ་པ་ལ་འགྲེལ་བ་ལ་ལྟོས་པའི་སློབ་དཔོན་ཕྱོགས་གླང་གིས། བཞེད་པ། སྒྲུབ་པར་བ། རྗེས་ཁྱབ་དང་ལྡོག་ཁྱབ་གྲུབ་པར་བྱེད་པ་ལ་འགྲེལ་བ་མ་གྲུབ་ན་འགྲིག་གི་མ་རེད་ཅེས་ནི་ཁོ་ལས་འཕྲོས་ནས། ཨ་ནི། ད་ལྟ་མར་ཕྱིན་ན་ཡོང་ང་རེད་ཞེས་པ་ལས་འཕྲོས་ནས། སྔར་ལྟར་དོགས་པ་གཅོད་པ་ཡིན་གྱི། གང་དག་མི་མཐུན་དཔེ་ནི་དཔེར་བཀོད་པ་ཁོ་ན་ལ་བཟུང་ནས་དེ་རྫས་སུ་གྲུབ་ན་གྲུབ་པ་ལ་ལྟོས་མི་དགོས་པར་སྒྲུབ་པ་དེའི་དོན་མ་ཡིན་ཏེ་དེ་ཕྱིར་ཆོས་མི་མཐུན་པ་ལ་ངེས་པར་དེ་ལ་གཞི་མི་འདོད་ཞེས་ཏེ། མི་མཐུན་དཔེ་སྔར་ག་རེ་ཟེར་ན་མཐུན་དཔེ་དང་མི་མཐུན་པ་གཉིས་སུ་ཕྱེ་བས་ད་ལྟ་དེའི་མི་མཐུན་དཔེ་ཟེར་ཡ་དེ་མི་མཐུན་ཕྱོགས་དང་མི་མཐུན་ག་རེ་སོགས་མི་མཐུན་དཔེ་དང་མི་མཐུན་པའི་གཞི་དང་མི་མཐུན་པའི་ཕྱོགས་རྣམ་གྲངས་ཡིན་སྲིད་ད་ལྟ་དེའི་མི་མཐུན་དཔེ་ཟེར་ཡ་དེ་མི་མཐུན་དེའི་ཕྱིན་མི་མཐུན་དཔེ་ལ་ཟེར་ཡ་དེ། མི་མཐུན་དཔེ་བཀོད་པ་ཁོ་རང་ལ་གོ་མ་གོ་རེ་དོ། མཐུན་ཕྱོགས་དང་མི་མཐུན་ཕྱོགས་གཉིས་མོ་དེ་མི་མཐུན་ཕྱོགས་ལ་བཞག་བཞག་ན་འགྲིག་གི་འདུག་བ། དེ་དག་ད་ལྟ་གཞུང་འདིའི་གཏན་ཚིགས། དོགས་གཅོད་རེད་མ་གཏོགས་ག་རེ་འགོ། མི་མཐུན་དཔེ་ནི་མི་མཐུན་དཔེར་བཀོད་པ་ཁོ་ན་ལ་བཟུང་ནས་དཔེར་ན་སྒྲ་ཆོས་ཅན་མི་རྟག་སྟེ་བྱས་པ་ཡིན་པའི་ཕྱིར་བཀོད། དེ་ལ་སྒྲུབ་ངག་དེ་བཀོད་ཡིན་ཏེ་གང་རྟག་ན་མ་བྱས་པས་ཁྱབ་དཔེར་ན་འདུས་མ་བྱས་ཀྱི་ནམ་མཁའ་བཞིན་ཞེས་མི་མཐུན་དཔེར་བཀོད་པ་འདུས་མ་བྱས་ཀྱི་ནམ་མཁའ་ཁོ་རང་བཀོད་པ་ཡིན་ཏེ་དེ་ཁོ་ན་ལ་བཟུང་ནས། འོ་དེ་ནི་བཟུང་ནས། དེའི་རྫས་སུ་གྲུབ་པ་ལ་ལྟོས་མི་དགོས་པ། དེ་ཕྱིར་ཆོས་མི་མཐུན་པ་ལ་ངེས་པར་དེ་ལ་གཞི་མི་འདོད། ལྡོག་ཁྱབ་འགྲུབ་ས་ཡི་མི་མཐུན་དཔེ་ཁོ་ངེས་པར་དུ་རྫས་སུ་གྲུབ་པ་མི་དགོས།